གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་ཟླ་བཅུ་གཅིག་པའི་ཚེས་བཞི་དང།

གསན་མཁན་རྣམ་པ་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་འདིའི་ཚེས་བཅོ་ལྔ་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད། དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཤར་སྒང་ཏོག་ཏུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སོགས་ཀྱི་མཛད་འཆར་དང་དེ་བཞིན་རྒྱ་གར།

ངའི་མིང་ལ་ཚེ་རིང་བདེ་སྐྱིད་ལབ་གི་ཡོད་ནི། ང་སྐྱེས་ས་སྟོད་དིང་རི་ཟེར་ས་དུ་བ་ནས་ཡིན། ཨ་ནི་ད་ཐེངས་ད་ང་རྡོ་རྗེ་གདན་ལ་སླེབས་ནས་དེ་འདྲས་ཟེར་རྒྱལ་བ་རིན་པོ་ཆེ་མཇལ་ཁ་ཡོད་རེད་ཟེར་ཨ་ནི་འདི་དང་སྦྲགས་གཅིག་ལ་རྡོ་རྗེ་གདན་ལ་འདྲས་འབྱོར་ཡོད། དེ་བཞིན་ཡང་སིང་ག་པོ་ནས་ཕེབས་པའི་བུད་མེད་ཞིག་གིས།
Hi Tashidele My name is Jamie From Singapore ག་ནས་རྣམ་པ་ཚོ་ངའི་མིང་ལ་རྗེ་མེ་ཟེར་གི་ཡོད་ང་ཚོ་སིང་ག་པོ་རུ་ཡོད་པའི་དགའ་ལྡན་ཤར་རྩེའི་འགྲོ་ཕན་གླིང་ཆོས་ཚོགས་ནས་ཡིན་ང་ཚོ་མི་གྲངས་སུམ་ཅུ་སོ་གཉིས་རྡོ་རྗེ་གདན་དུ་གནས་མཇལ་ལ་ཡོང་བ་ཡིན་དེ་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ཞབས་སོར་འཁོད་སྐབས་མགོན་པོ་གང་ཉིད་ལ་ཕེབས་བསུ་ཞུ་རྒྱུའི་གོ་སྐབས་བྱུང་བར་དགའ་བོ་བྱུང་བ་མ་ཟད་མགོན་པོ་གང་ལ་མཇལ་རྒྱུའི་གོ་སྐབས་དང་མི་རིང་བར་གང་ཉིད་ཀྱི་སྐུ་མདུན་ནས་གསུང་ཆོས་ཞུ་རྒྱུའི་དུས་སྐབས་བྱུང་བར་སྐལ་བ་བཟང་བོ་ཞིག་ལ་ངོས་འཛིན་བྱ་གི་ཡོད་ཅེས་འགྲེལ་བརྗོད་གནང་འདུག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས

དེང་སང་འཛམ་གླིང་ལ་དཀའ་ངལ་མང་དག་ཅིག་འཕྲད་བཞིན་པ་དེ་ལྟར་ཡང་འགྲོ་བ་མི་གཅིག་པ་ཡིན་པ་དང་ང་ཚོ་ཕན་ཚུན་གཅིག་ལ་གཅིག་བརྟེན་ཡིན་པའི་གནས་ཚུལ་ལ་ངོས་འཛིན་བྱེད་མཁན་མང་དུ་འགྲོ་བཞིན་པར་བརྟེན་ངས་མ་འོངས་པར་བཟང་ཕྱོགས་ཀྱི་འགྱུར་བ་ཞིག་ཡོང་བའི་རེ་བ་རྒྱག་གི་ཡོད་ཅེས་གསུངས་གསུངས་ཡོད་ལ་མཐར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྲིད་བློན་མཆོག་ནས་ཕོ་ལན་ཀྲི་མི་མང་གི་དགོས་མཁོ་དང་མངོན་འདོད་སྒྲུབ་པར་འབྱུང་འགྱུར་གྱི་དཀའ་ངལ་མཐའ་དག་ལ་གདོང་ལེན་གནང་བའི་ཐུགས་སྨོན་མཛད་ཡོད་པ་བཅས་ཕྱི་ཚེས་བཅོ་ལྔ་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་སྟེང་གནས་ཚུལ་སྤེལ་འདུག།

སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འགྲེལ་བརྗོད་གནང་གི་འདུག། ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་དེ་གསལ་བསྡད་ཡོད་རེད་དེ་ཡི་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ་མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ་ཨ་ནི་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སོ་སོ་ལ་མར་ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་ཙམ་པ་ལ་རྒྱ་ནག་གཞུང་ནས་ཡང་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གི་ཡོད་གལ་སྲིད་ད་བོད་རང་ནང་ལོགས་ལ་ང་ཚོ་བྱས་ཐུབ་ཡ་ཟེར་མཁན་མི་འདུག་བ་རྒྱ་ནག་གཞུང་གི་བཙན་གནོན་ཤུགས་ཆེན་པོ་ཞིག་བྱས་བསྡད་ཀྱི་ཡོད་དུས་ཙམ་པ་ལ་ད། བོད་ནང་ལོགས་ལ་སྲིད་བྱུས་དེ་འདྲ་གཅིག་གི་འོག་ནས་འདོད་ནའི་འདྲ་མ་འདོད་ནའི་འདྲ་མ་བཏང་རང་བཏང་ཐུག་ཡ་གི་གནས་སྟངས་ཅིག་གྱུར་བསྡད་ཀྱི་ཡོད་རེད།
གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནས་སྟངས་གཅིག་བསྡད་དེ་ལས་ཛ་དྲག་པོ་གཅིག་ནི་མཐོ་སློབ་སློབ་འཇུག་གི་ཡིག་ཚད་ཆ་ཚང་བོད་ཡིག་གི་ནང་མེད་པར་རྒྱ་ཡིག་ནང་བཟོ་བཞིན་པ་དེས་མ་འོངས་པར་བོད་ཕྲུག་ཚོས་བོད་ཡིག་སྦྱང་བ་ཡིན་ནའང་མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་བོ་ཟིག་འཕྲད་ངེས་ཡིན་པའི་རང་བཞིན་གྱི་བསམ་བློ་ཆགས་ཡོད་པས་ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མ་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་རིང་ཡུ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང། དེའི་གི་དགོངས་དོན་ཨ་ནི་ཡུ་རོབ་ཀྱི། མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་ཚོ་ལ་ལག་བསྟར་ཅིག་ཡང་མིན་ན། ཚད་དང་ལྡན་པ་ཅིག་བཟོ་ཐུབ་པ་ཡིན་ན། ཨ་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་ཡག་དང་རྒྱ་ནག་གཞུང་ངོས་ནས་ད་ད་ལྟ། ཡོ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་ཀྱི་རྒྱལ་ཁབ་གཞན་པ་མང་པོའི་ཀྱི་བསམ་ཚུལ་བཏོན་ཡོད་རེད་དེ་གང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་བཏོན་ཡོད་པས་སོང་ཙང་དེའི་ཀྱི་གནོན་ཤུགས་ཀྱི་འོག་ནས་རྒྱ་ནག་གི་བསམ་བློ་མ་བཏང་རང་བཏང་ཅིག་ཆགས་དགོས་ཡག། ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི། སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དང་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོའི་བསམ་སྟངས་ལ་རག་ལས་ཀྱི་རེད་པ། ཡང་ཁོང་གིས་གྲོས་ཆོད་དུ་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་སྟེ། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་རེད་དེའི་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་དུ་ད་ལྟའི་འདིར་ཚིག་གི་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་དུ་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་བྱེད་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ད་ལྟ་གྲོས་ཆོད་དེ་ངོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོ་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་གི་ཐོག་ནས་ཡིན་པ་ཡིན་ནའི་ད་ལྟ་དེ་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་དེ་ཞིག་ཁ་གསལ་རུ་བཞག་ཐུབ་ཡས་ལ་ཆ། ཆ་བྱས་ནས་གྲོས་ཆོད་བཞག་ཐུབ་ཡས་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་དེ་ཞུ་གི་ཡིན་ཞེས་ཞུ་ཡ་ཡིན།

དམར་ཤོག་ལ་ཡིད་ཆེས་བློ་གཏད་གི་རྣམ་འགྱུར་བསྟན་ཆེད་དུ་མཚམས་རེར་བཀའ་བཏང་བ་ལས་ལྷག་ཟིག་བྱས་བསྡད་པ་ཚོས་གཟབ་གཟབ་མ་བྱས་ན། སོ་སོའི་ཕྲུ་གུ་རྣམས་ཕྱི་རྒྱལ་དུ་སློབ་འཇུག་སོགས་ཀྱི་སྐབས་སུ་གྲོས་ཆོད་དགོངས་དོན་ལག་བསྟར་གྱིས། ཉེས་ཆད་བཏང་ན་སོ་སོ་ལ་གྱོང་གུན་ཕོག་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག་བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ཕྱག་མོ་མཚོ་ཡིན་ཕྱི་ནུས་མུ་མཐུད་དུ་གསན་རྒྱུ་བྱས་རྗེས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་སྦེལ་ཇམ་དང་ཧྥ་རན་སིའི་ནང་འཚམས་གཟིགས་སྐབས་སུ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་བ་དང་ཕ་རི་སིའི་གྲོང་ཁྱེར་སྤྱི་ཁྱབ་གཞོན་པ་གཙོ་བྱས་པའི་དཔོན་རིགས་ཁག་ཅིག་དང་མཇལ་འཕྲད་ཀྱིས་བོད་དོན་གླེང་འདུག་དེ་ཡང་སྦི་རག་སེལ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཡོ་རོབ་རྒྱལ་ཁབ་ཁག་ཅིག་གི་འཚམས་འདྲིའི་གཟིགས་སྐོར་སྐོར་ལ་ཁོང་གིས་གསུངས་དོན་ཕྱི་དྲིལ་བཀའ་བློན་མཆོག་ཚེས་བཅུ་གཉིས་ཉིན་སྦེལ་ཇམ་ས་ཁུལ་དུ་ཕེབས་པའི་སྐབས་སུ་དཔོན་རིགས་དང་མཇལ་འཕྲད་ཀྱིས་བོད་དོན་སྐོར་གླེང་བ་དང་དེ་བཞིན་ཚེས་བཅུ་བཞི་ཉིན་ཧྥ་རན་སིའི་རྒྱལ་ས་ཕ་རི་སིར་ཕེབས་ཏེ་གྲོང་སྡེའི་སྤྱི་ཁྱབ་གཞོན་པ་གཙོ་བྱས་པའི་དཔོན་རིགས་ཁག་ཅིག་མཇལ་འཕྲད་ཀྱིས་བོད་དོན་སྤྱི་དང། ལྷག་པར་དུ་ཕ་རི་སི་ནང་གནས་སྡོད་བོད་མིའི་གནས་སྟངས་དང་བོད་མིའི་གཟའ་མཇུག་སློབ་གྲྭའི་འཚོགས་ཡུལ་སྐོར་གླེང་མོལ་དང་ཧྥ་རན་སིའི་རྒྱལ་སྤྱིའི་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་སོགས་གནང་ཡོད་འདུག་ཐེ་ཝན་ནང་རྒྱལ་ཡོངས་དབྱུག་སྡུད་ཆེན་མོར་ཟླ་བ་གཅིག་མ་ཟིན་ཙམ་ལས་མེད་པའི་སྐབས་འདིར་རྒྱ་ནག་གིས་ཐེ་ཝན་ཐོག་ཚོང་དོན་སྐྱོན་འཛུགས་དང་འཐབ་འཛིང་དམག་གྲུའི་ཉེན་སྐུལ་བྱས་ཏེ་གནོན་ཤུགས་སྤྲོད་བཞིན་པའི་གནས་ཚུལ་ཐོན་འདུག།

འོས་ཤོག་འཕེན་པར་ཐབས་ཇུས་བྱས་ནས་རྒྱ་ནག་ལ་ཁེ་ཕན་ཡོད་པའི་འབྲས་བུ་ཐོབ་པར་འབད་བརྩོན་བྱེད་བཞིན་ཡོད་ཟེར། དེ་བཞིན་རྒྱ་ནག་ཚོང་དོན་ལས་ཁུངས་ནས་ཐའེ་ཝན་གྱི་ཚོང་འབྲེལ་ཐད་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་སྒྲིག་གཞི་དང་འགལ་ཡོད་ཚུལ་སྐྱོན་འཛུགས་བྱས་པ་དང་དེས་རྒྱ་ནག་གི་ཁེ་ལས་ཚོང་གཉེར་ཐད་ཤུགས་རྐྱེན་ངན་པ་བཟོས་ཚུལ་བརྗོད་འདུག་ཡིན་ན་ཡང་རྒྱ་ནག་ཚོང་དོན་ལས་ཁུངས་ཀྱིས་དེར་ཇི་ལྟར་ཕར་རྒོལ་བྱེད་རྩིས་ཡོད་མེད་དང་ཞིབ་འཇུག་གྲུབ་འབྲས་སོགས་གསལ་ཁ་བཏོན་མེད་པ་རེད། དེ་བཞིན་རེས་གཟའ་པ་སངས་ཉིན་ཐའེ་ཝན་རྒྱལ་སྲུང་ལྷན་ཁང་གིས་བརྗོད་ན་རྒྱ་ནག་གི་དམག་དོན་གནམ་གྲུ་བཅུ་ཡིས་ཐའེ་ཝན་མཚོ་གླིང་ཉེ་འགྲམ་གྱི་མཁའ་དབྱིངས་ནས་འཕུར་སྐྱོད་བྱས་པ་དང་དེ་དག་ཁྲོད་ཇེ་བཅུ་དྲུག་འཐབ་འཛིང་གནམ་གྲུ་དང་ཨེཆ་དྲུག་འབར་རྫས་གས་གཏོར་གནམ་གྲུ་བཅས་ཡོད་འདུག་ད་ལྟ་ཐའེ་ཝན་ནང་དམངས་ཁྲོད་བསམ་ཚུལ་བསྡུ་ལེན་བྱས་པའི་ཁྲོད་ཐའེ་ཝན་སྲིད་འཛིན་འོས་མིའི་འགྲན་རྩོད་ནང་དམངས་གཙོ་ཚོགས་པའི་ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆིན་ཏུའེ་སྔོན་གྲས་སུ་སླེབས་ཡོད་ཕྱིར་རྒྱ་ནག་ཕྱོགས་ནས་དེར་སྡང་སེམས་བཟུང་སྟེ་ཁོང་ནི་ཁ་བྲལ་བར་ངོས་འཛིན་གནང་གི་ཡོད་པ་རེད། ཧང་ཀང་ནང་རྒྱལ་ནང་བདེ་སྲུང་དང་འབྲེལ་བའི་ཐོག་འཛིན་བཟུང་བཀག་ཉར་འོག་ཡོད་པའི་ཧང་ཀང་གསར་འགྱུར་ལས་ཁང་གི་ཕྱུག་བདག་ཇི་མི་ལའེ་ལགས་སུ་མི་རིང་བའི་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱེད་རྒྱུ་ཡིན་པ་དང་ཁོང་གི་བུ་ཡིས་བདུན་ཕྲག་རྗེས་མའི་ཁྲིམས་བཤེར་དེ་ནི་འཁྲབ་སྟོན་ཙམ་ཡིན་པ་ལས་ཐག་གཅོད་དེ་ནི་སྔ་ས་ནས་གཏན་འཁེལ་བྱས་ཟིན་པ་ཞིག་ཡིན་ཅིང་ཁོང་གི་ཨ་ཕས་རང་ཉིད་ལ་བདེན་པ་ཡོད་པར་ཡིད་ཆེས་གནང་ནས་ཁྲིམས་གཏུགས་གནང་བར་སྤོབས་པ་ཡོད་ཅེས་བརྗོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་འཛམ་གླིང་དངུལ་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་རྒྱ་ནག་གི་དཔལ་འབྱོར་མུ་མཐུད་ནས་ཇེ་སྡུག་ཏུ་འགྲོ་རྒྱུར་ཚོད་དཔོག་བྱས་པ་དང་ཨ་རིའི་གྲོས་ཚོགས་འོག་མའི་ཚོགས་པ་གཉིས་ཐུན་མོང་གི་སྒོ་ནས་ཨ་རི་དང་རྒྱ་ནག་གི་དཔལ་འབྱོར་འབྲེལ་བ་བསྐྱར་སྒྲིག་བྱེད་དགོས་པའི་བསམ་འཆར་བཏོན་ཡོད་པ་རེད་གནད་དོན་དབྱེ་ཞིབ་པས་ཨ་རི་དང་རྒྱ་ནག་བར་གྱི་དཔལ་འབྱོར་ལམ་ལུགས་ལ་འགྱུར་བ་བཏང་ཚེ་ཕྱོགས་གཉིས་ཀར་གནོད་འཚེ་ཡོད་ཅེས་དཔྱད་བརྗོད་སྤེལ་ཡོད་པའི་ཐད་སྟག་ལྷ་རྒྱལ་གྱིས་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། གསན་པ་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་བྱས་པ་བཞིན་འཛམ་གླིང་དངུལ་ཁང་གིས་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་བཏོན་པའི་སྙན་ཐོའི་ནང་འཛམ་གླིང་གི་དཔལ་འབྱོར་སྟོབས་ཀྱི་ཨང་གཉིས་པ་ཡིན་པའི་རྒྱ་ནག་གི་དཔལ་འབྱོར་ལ་ཏོག་དབྱིབས་ནད་དུག་གི་གནོད་འཚེ་ཆེན་པོ་ཕོག་རྗེས་སླར་གསོ་བྱེད་དཀའ་བའི་གནས་སུ་ལྷུང་ཡོད་པ་དང། དེའི་རྒྱུ་མཚན་ནི་ས་ཞིང་ལས་རིགས་བརྡིབས་པ་དང་རྒྱ་ནག་གི་ཕྱིར་ཚོང་ཇེ་ཉུང་དུ་སོང་བ། ས་གནས་གཞུང་ལ་བུ་ལོན་ཆེན་པོ་ཡོད་པ་ལ་སོགས་ཀྱི་དབང་གིས་འཛད་སྤྱོད་པར་དཔལ་འབྱོར་གྱི་མདུན་ལམ་ལ་ཡིད་ཆེས་མེད་པར་གསོག་དངུལ་ཅུང་ཞིག་ཡོད་ཀྱང་བརླག་མི་ཕོད་པའི་གནས་སྟངས་ཆགས་ཡོད་པ་བཀོད་ཡོད་གི། འཛམ་གླིང་དངུལ་ཁང་གིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རྒྱ་ནག་གི་དཔལ་འབྱོར་གྱི་འཕེལ་ཚད་ནི་བརྒྱ་ཆ་གི་བཞི་དང་གྲངས་ཆུང་ལྔ་ཙམ་དུ་མར་ཆག་རྒྱུ་ཡིན་ཞིང། ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་དཔལ་འབྱོར་གྱི་འཕེལ་ཚད་བརྒྱ་ཆ་གི་བཞི་གྲངས་ཆུང་ལྔ་ནས་བརྒྱ་ཆ་གི་བཞི་གྲངས་ཆུང་གསུམ་བར་མར་ཆག་རྒྱུ་ཡིན་པ་ཚོད་དཔག་བྱེད་དགོས། དེ་བཞིན་དུ་ཡང་འཛམ་གླིང་དངུལ་ཁང་གི་སྙན་ཐོ་དེའི་ནང་ཏོག་དབྱིབས་ནད་ཡམས་ཀྱི་དམ་དྲག་ཧྲིལ་གྱིས་ཀློད་པའི་རྗེས་ཀྱི་དཔལ་འབྱོར་སླར་གསོའི་སྐབས་སུ་སླར་གསོ་ཐུབ་པའི་རིགས་ནི་ཞབས་ཕྱིའི་ལས་རིགས་དང་གླ་ཕོགས་དམའ་བའི་ལས་ཀ་དག་ཡིན་ཞིང་ལྷག་པར་དུ་རྒྱ་ནག་གི་མི་འབོར་རྒན་གྲས་ཅན་དུ་འགྱུར་བཞིན་པ་དེས་གཞོན་ནུ་པའི་འགན་འཁུར་ཇེ་ལྗིད་ལ་བཏང་ཡོད། མདོར་བསྡུས་ན་རྒྱ་ནག་གི་དཔལ་འབྱོར་གྱི་མདུན་ལྗོངས་ཉེན་ཁ་ཆེན་པོར་ཐུག་ཡོད་ཅེས་ཉེན་བརྡ་བཏང་བ་དང་ཆབས་ཅིག་ཏུ་རྒྱ་ནག་གཞུང་གིས་ངེས་བར་དུ་སྒྲིག་གཞི་རང་བཞིན་ཅན་གྱི་བཅོས་བསྒྱུར་བྱེད་དགོས་པ་མ་ཟད་དབུས་གཞུང་གིས་བུ་ལོན་ནང་ཟགས་པའི་ས་གནས་གཞུང་ལ་རོགས་རམ་བྱས་ཏེ་དཀའ་ངལ་ལས་ཐར་ཐབས་བྱེད་དགོས་པའི་ལམ་སྟོན་གནང་འདུག་དེ་མིན་ཨ་རིའི་གྲོས་ཚོགས་འོག་མའི་ཚོགས་པ་གཉིས་ཐུན་མོང་གི་སྒོ་ནས་ཨ་རི་དང་རྒྱ་ནག་གི་དཔལ་འབྱོར་དང་ལག་རྩལ་དངུལ་རྩ་བཅས་ཀྱི་འབྲེལ་བ་བསྐྱར་སྒྲིག་བྱེད་དགོས་པའི་འབོད་སྐུལ་བྱས་ཡོད་པ་དང་བསམ་འཆར་བརྒྱ་ར་ལྔ་བཅུ་ཅན་གྱི་དགོས་འདུན་དེའི་ཁྱབ་ཁོངས་སུ

ཡིན་ན་ཡང་དམིགས་བསལ་སྲིད་ཇུས་དེ་འགྱུར་བ་གཏོང་རྒྱུ་ལས་སླ་བོ་ཞིག་མ་རེད་ལ། དེས་ཨ་རི་རང་ལ་ཡང་གནོད་པ་ཡོད། དཔེར་ན་གནོད་འཚེ་ཕོག་ས་གཙོ་བོ་དེ་ཨ་རིའི་ཞིང་ལས་སྡེ་ཚན་ཡིན། དེའི་ཐད་ཨ་རིའི་གྲོས་ཚོགས་འཐུས་མི་དང་འཛིན་སྐྱོང་བློན་ཆེན་ཚོས་ཐུགས་སྣང་ཆེ་བ་བཞེས་བཞིན་ཡོད་པ་རེད་ཅེས་ཞིབ་བརྗོད་སྤེལ་སོང། ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་ཨ་རི་དང་རྒྱ་ནག་གི་དཔལ་འབྱོར་འབྲེལ་བ་བསྐྱར་སྒྲིག་ཆེད་ཨ་རིའི་གྲོས་ཚོགས་འོག་མའི་ཨ་རི་དང་རྒྱ་ནག་གི་འཐབ་ཇུས་འགྲན་རྩོད་དམིགས་བསལ་ཚོགས་ཆུང་གིས་རིམ་པ་བསྟར་ཆགས་ཀྱི་འཆར་གཞི་གཞི་རྒྱ་ཅན་ཞིག་སྤེལ་ཡོད། ཤོག་ངོས་ལྔ་བཅུ་ང་གསུམ་ཅན་གྱི་ཨ་རིའི་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པ་ཐུན་མོང་གི་སྒོ་ནས་སྤེལ་བའི་སྙན་ཐོ་དེའི་ནང་རྒྱ་ནག་དམར་ཤོག་གཞུང་གིས་མི་ལོ་བཅུ་ཕྲག་འགའི་རིང་དཔལ་འབྱོར་བཙན་འཛུལ་གྱི་ལས་འགུལ་ཞིག་སྤེལ་ནས་ཨ་རིའི་ཁེ་ལས་ཁང་གི་སྟོབས་ཤུགས་ཉམས་དམས་སུ་བཏང་ནས་གོ་ལ་ཧྲིལ་བོའི་ཐོན་ལས་གནད་འགག་ཅན་ཁག་ཅིག་བདག་འཛིན་བྱས་པ་མ་ཟད་གཞི་རྒྱ་ཆེ་བའི་དམག་དོན་འགལ་ཟླ་བྱུང་ཚེ་ཨ་རིར་ནུས་པ་མེད་པར་བཏང་ཡོད་ཅེས་ངོས་འཛིན་གནང་འདུག་ཤོག་ངོས་ལྔ་བཅུ་ང་གསུམ་ཅན་གྱི་སྙན་ཐོ་དེས་ཨ་རིའི་ཁྲིམས་བཟོ་ལྷན་ཁང་གྲོས་ཚོགས་དང་འཛིན་སྐྱོང་གཞུང་གཉིས་ཀས་ཞན་ཆ་དེ་རིགས་སེལ་ཐབས་སུ་བསམ་འཆར་བརྒྱ་ར་ལྔ་བཅུ་བཏོན་ཡོད་པ་དང་བསམ་འཆར་དེའི་ཁྱབ་ཁོངས་སུ་རྒྱ་ནག་ལ་མཁོ་ཚོང་བྱེད་བཞིན་པའི་ཁྱིམ་ཞིང་རྙིང་བར་སྒོ་ཁྲལ་གསར་བ་ལེན་དགོས་པ་དང་འཛམ་གླིང་སྟེང་གི་དཔལ་འབྱོར་སྟོབས་ཀྱི་དང་པོ་ཨ་རི་དང་གཉིས་པ་རྒྱ་ནག་བར་གྱི་མ་རྩ་དང་ལག་རྩལ་སོགས་ཚོང་འབྲེལ་གཅོད་རྒྱུའི་དགོས་འདུན་བཏོན་པ་མ་ཟད་མ་རྐང་བཙུགས་པའི་ཨ་རིའི་ཁེ་ལས་ཁང་དག་གིས་རྒྱ་ནག་དང་ཁོང་ཚོའི་འབྲེལ་བ་ཁ་གསལ་སྟོན་དགོས་པ་དང་གནད་འགག་ཆེ་བའི་གཏེར་རྫས་རིགས་ལ་ཨ་རི་རང་གིས་དར་སྤེལ་དུ་བཏང་ནས་གཞན་བརྟེན་མི་བྱེད་རྒྱུ་གལ་ཏེ་རྒྱ་ནག་གིས་ཐེ་ཝན་ལ་བཙན་འཛུལ་བྱས་ཚེ་མནའ་འབྲེལ་རྒྱལ་ཁབ་བར་དཔལ་འབྱོར་མཐུན་སྦྱོར་ཐུབ་པའི་འཆར་གཞི་གཏན་འབེབས་བྱེད་རྒྱུ་སོགས་ཡོད་པ་རེད།

ཕྱི་ཚོང་གི་དམིགས་བསལ་ཐོབ་ཐང་ད་རག་ཡོད་པ་རེད་ད་དེ་ཐོབ་ཐང་ད་རག་ནས་ད་ལྟ་རྒྱ་ནག་འདི་འཛམ་གླིང་གི་ཡིན་ན་ད་དཔལ་འབྱོར་ཕྱུག་པོ་གཉིས་པ་དེ་ཡིན་ཟེར་གྱི་ཡོད་པ་རེད་དེ་ཡིན་ན་ན་ཡིན་ན་ད་འཛམ་གླིང་གི་རྒྱལ་ཁབ་སྟོབས་ཆེན་མོ་ཡིན་ན་གི་དང་མཉམ་རྒྱུག་གི་དུས་ཚོད་ཅིག་ཟེར་ཡོད་པ་དག་ཅིག་རེད་ད་ཉིད་ནས་རྒྱ་ནག་གི་དཔལ་འབྱོར་འདི་ཡིན་ན་ད་ཉམས་རྒུད་ལ་ཧ་ཅང་གི་དབུལ་བོ་མོ་ཡང་ཡིན་ན། ཨ་ས་འོ་ཅེ་རེ་ཡིན་ན་ད་དཔེ་ཅིག་ན་ཁང་པ་གི་གོང་གི་ན་ལྡབ་གསུམ་མོ་ཡིན་ན་ད་དུ་པའི་གི་དཔེ་མཚོན་གྱི་ན་གཅིག་རེ་ཨ་ད་འོ་ནང་གི་ཡོང་ནོ་གི་མྱ་གི་བྱ་སྟངས་ཡིན་ན་རྒྱ་ནག་གི་ནང་ནས་མྱ་གཅིག་ལ་ཁང་པ་ཅི་ཐང་པ་རག་གི་རེ་ད་ད་ཏི་ཡིན་ན་ད་ཁང་པ་གི་ཨ་གི་ཚོང་དར་དུབ་ཡོ་བ་ད་མཚོན་གི་ཡོ་བ་རེ་ད་ཨ་གཉིས་ནས་རྒྱ་ནག་གི་ས་གནས་གི་སྲིད་གཞུང་རི་ག་ཡང་ཡང་གི་ན་འོ་ནང་གི་དབང་ཧོང་ཚོང་ངེ་ཡིན་ན་ད་དེ་གོ་གི་ཡིན་ན་ད་ད་ལེབ་བྱེད་དེ་ག་ར་ཕོག་ཏེ་ཐུབ་གི་མེད་པ་ཨ་ད་གཅིག་རེ། གོང་བཤད་སྙན་ཐོ་དེའི་ནང་དོན་ཁག་ཅིག་གྲོས་ཚོགས་སུ་གཏན་འབེབས་བྱེད་དཀའ་ཡང་མ་འོངས་པའི་ཟླ་བ་ཁ་ཤས་སུ་ཚོགས་པ་གཉིས་ཀས་ཨ་རི་དང་རྒྱ་ནག་གི་དཔལ་འབྱོར་འབྲེལ་བ་བསྐྱར་སྒྲིག་གི་ཁྲིམས་འཆར་ཞིག་འདོན་རྒྱུར་གླེང་གཞི་ཞིག་མཁོ་སྤྲོད་བྱས་ཡོད་ལ། ཨ་རིའི་གྲོས་ཚོགས་འོག་མའི་ཨ་རི་དང་རྒྱ་ནག་གི་འཐབ་ཇུས་འགྲན་རྩོད་དམིགས་བསལ་ཚོགས་ཆུང་གི་གཙོ་འཛིན་མཱེ་ཁེལ་གྷ་ལ་གྷར་གྱིས་གསར་འགྱུར་སྨྱན་སྦྱོར་ཁག་ལ། ལོ་རྗེས་མའི་ཨ་རིའི་སྲིད་འཛིན་འོས་བསྡུ་ཆེན་མོའི་སྔོན་དུ་གྲོས་ཚོགས་ཀྱི་ངོས་ནས་རྒྱ་ནག་དང་འབྲེལ་བའི་ཁྲིམས་འཆར་གལ་ཆེན་ཞིག་འཇོག་རྒྱུའི་རེ་བ་ཡོད། ཨ་རིའི་ཁེ་ལས་ཁང་ཁག་ཅིག་གིས་གཞི་རྒྱ་ཆེ་ཞིང་ད་དུང་ཡང་འཕེལ་བཞིན་པའི་ཚོང་ར་ཞིག་ལ་ཚད་བཀག་བྱེད་རྒྱུར་མོས་མཐུན་མེད་མོད། འོན་ཀྱང་ཁྲིམས་ཐོག་ནས་ཆོག་མིན་གྱི་ཁྱབ་ཁོངས་གསལ་ཁ་བཏོན་ན་ཁེ་ལས་ཁང་དེ་དག་ལའང་ཁེ་བཟང་ལས་གནོད་མེད་ཅེས་འགྲེལ་བརྗོད་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་དུ་ཨ་མི་རི་ཀའི་ཝེར་ཇི་ནི་ཡ་མངའ་སྡེའི་ནང་བུད་མེད་ཀྱི་བཙོན་ཁང་ཞིག་ཏུ་དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད་པའི་བསྟན་འཛིན་ཐོས་བསམ་ལགས་ལ་འབྲེལ་ཡོད་གནས་ཚུལ་ཁག་ཅིག་གི་ཐད་ལ་རྡོ་རྗེ་མཚོ་ཡིས་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང།

ཧྥུ་ལུ་ཝེ་ན་ཞེས་པའི་བུད་མེད་ཀྱི་བཙོན་ཁང་དུ་གླིང་ཆེན་ཨེ་ཤི་ཡའི་ཡུལ་གྲུ་ཁག་གི་ཆོས་ལུགས་ཆེ་ཁག་སྟེང་གི་ལྟ་གྲུབ་སོགས་སློབ་ཁྲིད་གནང་བཞིན་ཡོད་པ་དང་ད་ཐེངས་ཀྱི་བུད་མེད་ཀྱི་ལེ་ཚན་འདིའི་ནང་དུ་དགེ་རྒན་བསྟན་འཛིན་ཐོས་བསམ་ལགས་ལ་ཁོང་གིས་བུད་མེད་ཀྱི་བཙོན་ཁང་དེར་དགེ་རྒན་གྱི་ཕྱག་ལས་གནང་རྒྱུའི་ཆོད་སེམས་དེ་ཇི་ལྟར་བྱུང་བའི་སྐོར་དང་བུད་མེད་ཀྱི་བཙོན་ཁང་དེའི་འབྲེལ་ཡོད་གནས་ཚུལ་སོགས་མཚམས་སྦྱོར་ཞུ་རྒྱུ་ཡིན། བསྟན་འཛིན་ཐོས་བསམ་ལགས་ནི་སྔོན་མ་རྒྱ་གར་ལྷོ་ཕྱོགས་ཀྱི་བྱེས་ཀྱི་གདན་ས་ཆེན་པོ་འབྲས་སྤུངས་དགོན་པར་ནང་ཆོས་ལ་ཐོས་བསམ་སློབ་གཉེར་གནང་མྱོང་ཡོད་མཁན་ཞིག་ཡིན་ཞིང། ཁོང་གིས་ད་བར་ལོ་ངོ་བཅུ་གཅིག་མ་ཟིན་ཙམ་རིང་ཝེར་ཇི་ནི་ཡ་མངའ་སྡེའི་བྷེ་མེན་མཐོ་སློབ་ཏུ། ཆོས་ལུགས་ཀྱི་དགེ་རྒན་གནང་དང་གནང་མུས་ཡིན་པ་དང། ཁོང་གིས་མཐོ་སློབ་དེའི་སྐོར་ངོ་སྤྲོད་གནང་དོན། ཨ་མེ་རི་ཀའི་མངའ་སྡེ་བྷི་ཇི་ནི་ཡ་དེ་མངའ་སྡེ་དེའི་ཁོངས་ལ་སྤྱིར་བཏང་མཐོ་སློབ་ཉི་ཤུ་རྩ་གསུམ་ཡོད་པ་རེད། མཐོ་སློབ་ཟེར་སྐབས་འདི་ལ་ངས་དབྱིན་ཇི་ནང་ནས College ཟེར་དེ་རེད University མ་རེད། འོ་དེའི་མཐོ་སློབ་ཉི་ཤུ་རྩ་གསུམ་གྱི་ནང་གི Piedmont Virginia Community College ཟེར་ད་དེ་ཁོ་ཚོ་བསྡུས་བྱས་ན PVCC ཟེར་ནོ་དེ་མཐོ་སློབ་དེའི་ནང་ནས་ད་དགེ་རྒན་གྱི་ལས་ཀ་བྱེད་ཀྱི་ཡོད། ཨ་ནི་དགེ་རྒན་གྱི་ལས་ཀ་བྱས་ནས་ལོ་ད་བཅུ་བཅུ་གཅིག་ཙམ་འགོར་འགྲོ་བྱེད་ཀྱི་ཡོད་རེད། ངའི་སློབ་ཚན་དེ Asian གི་ཆོས་ལུགས་ཡང་མིན་ན་ཤར་ཕྱོགས་ཀྱི་ཆོས་ལུགས་ཟེར་ནས་ད་ཆོས་ལུགས་བདུན་ཡོད་རེད་ད་ཆོས་ལུགས་བདུན་གི་ནང་ལོགས་ན་དེ་འབྱུང་ཁུངས་རྒྱ་གར་ཡིན་པ་གི་ཆོས་ལུགས་བཞི་དཔེར་ན Hindu ཟེར་ཡ་དང་ནང་ཆོས་ཟེར་ཡ་དང་ཨ་ནི Sikh གི་ཆོས་ལུགས་ཟེར་ཡ་དང་དེ་ནི་ང་ཚོ་བོད་སྐད་ན་གཅེར་བུ་པ་ཟེར་གི་རེད་དབྱིན་ཇི་ན Jainism ཟེར་གི་རེད་གཅེར་བུ་པ་དེ་ཆོས་ལུགས་དེ་བཞི་བཅས་དེ་ནི་འབྱུང་ཁུངས་རྒྱ་ནག་ཡིན་བསྡད་པའི་གི་ཆོས་ལུགས་གཉིས Tao གི་ཆོས་ལུགས་དེ་དང Ru གི་ཆོས་ལུགས་ཟེར་ཡ།

ཝེར་ཇི་ནི་ཡ་གཙུག་ལག་སློབ་ཆེན་གྱི་དཔེ་མཛོད་ཁང་དུ་དཔེ་མཛོད་དོ་དམ་དང་ཉམས་ཞིབ་པའི་ཕྱག་ལས་ཡང་གནང་བཞིན་པ་དང་དེའི་ཞོར་དུ་ཝེར་ཇི་ནི་ཡ་མངའ་སྡེའི་ཧྥུ་ལུ་ཝ་ན་བུད་མེད་ཀྱི་བཙོན་ཁང་དུ་བུད་མེད་བཙོན་མ་ཚོར་སེམས་ཀྱི་དཀའ་ངལ་རིགས་སེལ་ཐབས་སུ་རོགས་འདེགས་ཀྱི་ནུས་པ་ཐོན་ཕྱིར་བཙོན་ཁང་དུ་མཐོ་སློབ་ཀྱི་བསླབ་བྱར་སློབ་གཉེར་བྱེད་བཞིན་པ་རྣམས་ལ་གླིང་ཆེན་ཨེ་ཤེ་ཡ་སྟེ་ཤར་ཕྱོགས་ཀྱི་ཆོས་ལུགས་ཆེ་ཁག་སྟེང་གི་ལྟ་གྲུབ་ངོ་སྤྲོད་སོགས་སློབ་ཁྲིད་ཀྱི་ཕྱག་ལས་གནང་བཞིན་པ་རེད། བསྟན་འཛིན་ཐོས་བསམ་ལགས་ལ་ཁོང་གིས་བུད་མེད་ཀྱི་བཙོན་ཁང་དེར་དགེ་རྒན་གྱི་ཕྱག་ལས་གནང་རྒྱུའི་ཆོད་སེམས་དེ་ཇི་ལྟར་བྱུང་བའི་སྐོར་དྲིས་པར་ཁོང་གིས་ཁོང་ན་གཞོན་གྱི་དུས་སྐབས་སུ་རང་ཉིད་ཀྱི་ཕུགས་བསམ་དེ་ཆབ་སྲིད་ཀྱི་རང་དབང་ཆེད་དུ་དྲིན་ཆེན་གྱི་ཨ་མ་བོད་ནང་བཞག་སྟེ་བཙན་བྱོལ་དུ་ཕྱིན་པའི་དབང་གིས་ཚེ་འདིར་ཨ་མ་དྲིན་ལན་འཇལ་རྒྱུའི་གོ་སྐབས་བྱུང་མེད་པར་འགྱོད་སེམས་དང་ཕངས་སེམས་ཆེན་པོ་བྱུང་ཡོད་སྟབས་ཨ་མར་དྲིན་ལན་འཇལ་རྒྱུའི་ཆེད་དུ་བུད་མེད་ཀྱི་བཙོན་ཁང་དེར་དགེ་རྒན་བྱེད་རྒྱུར་སྙན་ཞུ་ཕུལ་བ་ལྟར་ཆོག་མཆན་ཐོབ་སྟེ་ད་ལོའི་སྟོན་དུས་ནས་བཙོན་ཁང་དེར་སློབ་ཁྲིད་གནང་འགོ་བཙུགས་ཡོད་པའི་སྐོར་བསྟན་འཛིན་ཐོས་བསམ་ལགས་ཀྱིས་མཚམས་སྦྱོར་གནང་སོང། ཨོ་ངས་འདི་བཙོན་མ་ཚོ་ལ་སོང་ནས་དགེ་རྒན་བྱེད་རྒྱུ་གི་བསམ་བློ་ཅི་ག་འཁོར་སོང་ཟེར་ན་ད་སྤྱིར་བཏང་བསམ་བློ་བཏང་ན་ང་ཚོ་བཙོན་ཁང་ཕྱི་ནང་གཉིས་ཀ་ན་ཡོད་པའི་མི་ཚོ་ཚང་མ་ད་སེམས་ཀྱི་ནང་གི་དཀའ་ངལ་གང་དུ་ཆེ་ཆུང་མ་དེ་ནས་ཡོད་ཡོད་པ་ར་ད་བཙོན་ཁང་ནང་གི་མི་ཚོ་དེ་ལས་ཀྱང་དཀའ་ངལ་སེམས་གི་དཀའ་ངལ་ལུས་ཀྱི་རང་དབང་མེད་པའི་དཀའ་ངལ་མང་པོ་བཟོས་བ་ར་ཨོ་དེ་བྱས་དེ་ནང་ནས་ཀྱང་དམིགས་བསལ་གྱི་སྐྱེ་དམན་ཡིན་པ་སེམས་གི་དཀའ་ངལ་ཅིག་ཡོད་པའི་སྒང་ལ་ལུས་ཀྱི་རང་དབང་མེད་པའི་དེའི་ཐོག་ད་དཀའ་ངལ། དེ་ལས་ཀྱང་ཆེན་པོ་ཡོད་ག་བསམ་བསམ་ཅིག་དྲན་སོང། དེ་སོ་སོ་རང་ཉིད་ཡིན་ན་ཅིག་སྐྱེ་བ་མོ་ཅིག་ལ་ཅིག་མཐོང་ཟེར་ན་འདྲ་བརྩི་བཀུར་ཟེར་ན་འདྲ་ཅིག་ཞབས་ཞུ་ཟེར་ན་འདྲ་ད་སོ་སོ་དྲིན་ཆེན་ཨ་མ། དྲིན་ལན་དེ་ཅིག་སོ་སོ་འཇལ་ཐུབ་ཡོད་མ་རེད། རང་ལོ་ཉི་ཤུ་རྩ་གཅིག་ནས་ཨ་མ་གཡུགས་བཏང་ནས་སོ་སོ་རང་དབང་གི་ཆེད་དུ་གཙོ་བོ་ཆབ་སྲིད་ཀྱི་རང་དབང་གི་ཆེད་དུ་འགྲོ་བར་བ་ཕ་ཡུལ་ཨ་མ་གཡུགས་བཏང་དྲིན་ལན་འཇལ་ཐུབ་ཡོད་མ་རེད་དེ་ཡིན་ཙང་ད་ཨ་མ་དྲིན་ལན་འཇལ་ཡག་གི་གོ་སྐབས་མ་བྱུང་རུང་སྐྱེ་དམན་སྐྱེ་བ་མོ་གི་རིགས་ལ། གང་དང་གང་ཡིན་ན་ཅིག་སོ་སོ་གི་འབད་བརྩོན་ཐུབ་ཚད་ཅིག་ལྷག་བསམ་གི་ཐོག་ནས་ལྷག་པར་དུ་ད་འདིའི་རིགས་འདྲ་དཀའ་ངལ་འདི་རིགས་མང་པོ་འཕྲད་བསྡད་པ་དེ་བསམ་བློ་བཏང་བཏང་གི་ཐོག་ནས་ཁོ་ཚོས་དཀའ་ངལ་འཕྲད་ཞོར་བ་ངོ་དེ་ནི་ད་སོ་སོ་ནང་པ་ཞིག་ཡིན་པའི་ཆ་ནས་ནང་ཆོས་ལ་ད་བླ་མ་དགེ་བཤེས་བཀའ་དྲིན་གྱི་ཕྲན་བུ་ཞིག་ཐོས་པ་ཞིག་ཡོད་རེད་ངོ་དེ་ནི། དེ་ལྟར་ཐོས་པའི་ཡོན་ཏན་དེས་སྒེར་སོ་སོ་རང་ཉིད་ལ་ཞེ་པོ་ཕན་གྱི་འདུག་དེ་ནི་རྒྱལ་བ་རིན་པོ་ཆེ་གིས་བཀའ་གནང་བ་ནང་བཞིན་གྱི་ཅིག་བཟང་སྤྱོད་ཟེར་ན་འདྲ་ནི། བསམ་པ་བཟང་པོ་བྱས་ཟེར་ན་ད་ལྟ་བསམ་པ་བཟང་པོ་བྱས་ན་སོ་སོ་གི་ཤེས་ཚད་ཅིག་གི་ཐོག་ནས་དང་ལག་ཤེས་ཅིག་གི་ཐོག་ནས་དང་ནུས་པ་ཅིག་གི་ཐོག་ནས་ད་བྱེད་དགོས་ལ་ད་ང་ཤེས་ཚད་ཟེར་ན་དང་ལག་ཤེས་ཟེར་ན་ནུས་པ་དམིགས་བསལ་ཡོད་པ་མ་རེད་ད་ཅིག་གི་ནང་ཆོས་ཀྱི་ཐོག་ནས་སྤྱི་བཏང་གི་ཤེས་ཆོས་ལུགས་བདུན་བསླབ་དགོས་ར་དེ་ནང་ནས་ནང་ཆོས་དེ་དེ་སུ་འཐུས་པ་དང་གོམས་འདྲིས་ཅིག་ཡོད་ཙང་བསྡད་སོང་ན་ཁོ་ཚོ་ཕན་ཐོགས་ཡོང་གི་རེད་བསམ་ནས་འདི་འདྲ་ཞིག་དྲན་སོང་དེ་དྲན་ནས་སྙན་ཞུ་བརྒྱབ་པ་ཡིན་འོ་ངས་ཆོས་ལུགས་བདུན་གི་ནང་ནས་ནང་ཆོས་དེ་ཞིག་བརྒྱབ་ནས་ཅིག་ཞུས་པ་ཡིན། དེ་ནང་ལྷག་པར་དུ་རྒྱལ་བ་རིན་པོ་ཆེའི་ངོ་སྤྲོད་ཞུ་ཡག་དང་ནི་བོད་ཀྱི་ནང་ཆོས་ཀྱི་གནས་སྟངས་ཞུ་ཡག་ཞོར་ལ་བོད་ཀྱི་ཆབ་སྲིད་ཀྱི་གནས་སྟངས་ཞུ་ཡག་དང་བོད་ཀྱི་ལོ་རྒྱུས་ཞུ་ཡག་ལ་སོགས་པ་འོ་དེ་ཚོའི་ཡང་ཡང་ཅིག་ཁོང་ཚོ་ལ་སློབ་གསོ་ཟེར་ན་འདྲ་ཅིག་སོ་སོ་བོད་པ་ཞིག་ཡིན་པའི་ཆ་ནས་ངོ་སྤྲོད་བྱེད་ཡག་གོ་སྐབས་ཅིག་ཟིན་ན་བསམ་ནས་ནི་འོ་དེ་འདྲའི་ཅིག་གི་བསམ་བློ་བཏང་ནས་གྱི་གན་སྙན་ཞུ་བྱས་པ་ཡིན། དེ་ནས་སྙན་ཞུ་དེ་བརྒྱབ་ནས་ཁོ་ཚོའི་ཆོག་མཆན་ཐོབ་སོང་ནི་ཆོག་མཆན་དེ་རག་སོང་བྱས་ནས་ཟླ་བ་བརྒྱད་པའི་ཉི་ཤུ་རྩ་གཅིག་དེ་ནས་ད་ལྟ་བར་དུ་བདུན་ཕྲག་བཅོ་ལྔ་ཙམ་གཅིག་ལ་ངས་སློབ་ཁྲིད་བྱས་པ་ཡིན། ནས་ད་འདི་འདྲ་ད་ད་རེས་འདིའི་ནང་ལ་ཡིན་ན་ནས་བདུན་ཕྲག་བཅུ་དྲུག་པ་རེད་བདུན་ཕྲག་བཅུ་དྲུག་པ་འདི་ནང་ནས་ད་རེས་ཀྱི་སྟོན་ཀའི་སློབ་ཚན་ཟེར་ན་འདྲ་སློབ་ཚན་དེ་ཚར་འགྲོ་གི་ཡོད་རེད། བོད་ནང་ཡོད་པའི་རྒྱ་ནག་གི་བཙོན་ཁང་དག་དང་མི་འདྲ་བར་ཨ་རིའི་བཙོན་ཁང་ཁག་ཏུ་ཤེས་རིག་སློབ་གཉེར་དང་ལག་ཤེས་སློབ་སྦྱོང་སོགས་བྱས་ཏེ་སློབ་གཉེར་མཐར་ཕྱིན་པའི་ལག་ཁྱེར་འཛིན་ཡིག་ལེན་རྒྱུའི་གོ་སྐབས་ཡོད་པ་ལྟར་བསྟན་འཛིན་ཐོས་བསམ་ལགས་ཀྱིས་ཧྥི་ལུ་ཝེ་ན་བུད་མེད་ཀྱི་བཙོན་ཁང་དེའི་ནང་མཐོ་སློབ་ཀྱི་བསླབ་བྱར

ནས་དགུ་བཅུ་གོ་བརྒྱད་ཀྱི་ལོ་ད་བཙོན་ཁང་ཁོ་རང་སྒོ་ཕྱེས་ནས་བཙོན་མ་ཚོ་ཅིག་ཅིག་འདི་ད་ལྟའི་བསྡད་ཡག་གི་དེ་འགོ་བཙུགས་འདུག་སྐབས་དེ་དུས་བཙོན་མ་བརྒྱད་བརྒྱ་ཅིག་ཡོད་ཟེར་གི་འདུག་འདི་ནས་སྤྱིར་བཏང་དུ་བཙོན་ཁང་དེ་དང་པོ་རྒྱབ་དུས་ནི་ད་ཆིག་སྟོང་ཉིས་བརྒྱ་ཙམ་ཡན་ཙམ་མི་གཅིག་ཤོང་ཡག་གི་དེ་འདྲས་ཅིག་ལ་བསམ་བློ་བཏང་ནས་བརྒྱབ་པ་ཡིན་ས་རེད་ཨ་ནི་བཙོན་ཁང་དེ་ལ་ཆ་བཞག་ན་ད་ས་ཆ་ཆེན་པོ་ཞིག་རེད་འདི་ད་བཙོན་སྲུང་དང། ནི་དགེ་རྒན་དང་སྨན་པ་དང་ཟ་མ་བཟོ་མཁན་ལ་སོགས་པ། ནི་གཙང་སྦྲ་བྱེད་མཁན་དང། ད་ཆ་ཚང་རང་གཅིག་ཚང་བསྡད་འདུག། ང་ལ་ད་ལྟ་སློབ་མ་བཙོན་མ་བཅོ་བརྒྱད་ཅིག་འདུག་ངའི་སློབ་ཚན་ལེན་གྱི་ཡིན་ཟེར་ཏེ། སྤྱིར་བཏང་ངའི་སློབ་ཚན་ཙམ་མ་ཡིན་པར་ད་ཁོ་ཚོར་དེ་ཚོང་གི་སློབ་ཚན་འདུག་ད་དེ་དཔལ་འབྱོར་སྐོར་གྱི་རེད་བ། དབྱིན་ཇི་སྐད་ཡིག་གི་འཛིན་གྲྭ་འདུག་ཚན་རིག་གི་འཛིན་གྲྭ་ལ་འདུག་ཐ་ན་འདི་མང་ཚོགས་སྒང་ལ་ནི། གཏམ་བཤད་ག་འདྲ་ཞིག་སྤེལ་དགོས་ཡོད་མེད་གི་དེའི་གི་སློབ་ཚན་ཞིག་ལ་ཡང་འདུག་ནི་དེ་སློབ་ཚན་མི་འདྲ་ཞིག་དྲུག་བདུན་ཞིག་ཡོད་ས་རེད། དེའི་ནང་ནས་ངའི་དེ་ཤར་ཕྱོགས་ཆོས་ལུགས་ད་དེའི་ནང་གི་གཅིག་རེད་དོ། གཞན་ཡང་ཁོང་གིས་ད་ཐེངས་བཙོན་ཁང་དུ་དགེ་རྒན་གནང་བཞིན་པ་འདི་ནི་སྔོན་མ་ཡིད་ལའང་དྲན་མྱོང་མེད་པའི་མི་ཚེའི་ཉམས་མྱོང་དམིགས་བསལ་བ་ཞིག་ཆགས་ཡོད་སྐོར་འགྲེལ་བརྗོད་གནང་སོང། ད་རེས་བཙོན་མ་ཚོ་ལ་དཔེ་ཁྲིད་བྱས་འདི་ང་རང་ལ་ཆ་བཞག་ན་ཉམས་མྱོང་གསར་བ་ཞིག་ཡིན་འདི་སྔོན་ལ་ངའི་འདི་འདྲ་བའི་ཅིག་ཁོར་ཡུག་ཟེར་ན་འདྲ་གནས་སྟངས་ཞིག་གི་དབང་ནས་དགེ་རྒན་བྱེད་ཡ་གི་དེ་ཉམས་མྱོང་གས་མེད་དེ་སོང་ཙང་ནི་ད་འདས་པའི་བདུན་ཕྲག་བཅོ་ལྔ་ཙམ་གཅིག་གི་ནང་ལ་དེ་དངོས་གནས་ཅིག་སོ་སོའི་སྔོན་ཆད་བསམ་མ་མྱོང་དྲན་མ་མྱོང་བའི་གི་དེ་འདྲའི་གི་ཅིག་དགེ་རྒན་ཞིག་ཡིན་པའི་ཆ་ནས། ཉམས་མྱོང་པས་ཕུན་སུམ་ཚོགས་པ་ཞིག་གསག་ཐུབ་སོང། དེ་དགེ་རྒན་ཞིག་ལ་ཆ་བྱས་ན། དེ་གལ་ཆེན་པོ་ཞིག་དང་ཆེས་རིན་ཐང་ཅན་གྱི་ཉམས་མྱོང་ཞིག་ལ་ངས་ངོས་འཛིན་ཞུ་གི་ཡོད། ཧྥུལུ་ཝེ་ན་ཞེས་པའི་བུད་མེད་ཀྱི་བཙོན་ཁང་དེ་ནི་བཙོན་མ་ཆིག་སྟོང་ཉིས་བརྒྱ་ཙམ་ཤོང་བའི་བཙོན་ཁང་ཞིག་ཡིན་འདུག་ལ། ཝིར་ཇི་ནི་ཡ་མངའ་སྡེའི་རྒྱལ་ས Richmond གི་ནུབ་བྱང་གི་ཕྱོགས་སུ་རྒྱང་ཐག་སྤྱི་ལེ་བརྒྱད་ཅུ་གྱ་དགུ་ཙམ་གྱི་སར་ཡོད་པ་དང་བཙོན་ཁང་དེར་མངའ་སྡེ་གཞུང་གིས་ཐད་ཀར་འཛིན་སྐྱོང་བྱེད་ཀྱི་ཡོད་འདུག།